གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་རྒྱ་གར་སྤྱི་ཡོངས་རླུང་འཕྲིན་ཁང་གི་བོད་སྐད་རླུང་འཕྲིན་ལས་རིམ་ཐོག་མར་གསར་འཛུགས་དང་རྒྱང་སྲིང་གི་སྐོར་དེ་གའི་ལས་བྱེད་ནོར་བུ་བསམ་འཕེལ་ལགས་ལྷན་དུ་བགྲོ་གླེང་ཞུ་གི་ཡིན། རྒྱལ་བ་རིན་པོ་ཆེ་གི་གསུང་ཆོས་དེ་ཚོ་ཆ་ཚང་ཆ་ཚང་དེ་འདྲ་བཏང་གི་ཡོད་པ་རེད་རྒན་པ་ཚོ་གི་ད་ལྟ་ཡོད་ན་མེད་ན་ཅིག་ཆགས་བསྡད་ཡོད་དེ། རྒྱ་གར་སྤྱི་ཡོངས་རླུང་འཕྲིན་ཁང་ནི་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་དྲུག་ལོར་བཙུགས་པ་ཞིག་དང། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་གྱི་ལོར་རྒྱ་གར་གཞུང་ནས་རྒྱལ་ཡོངས་རླུང་འཕྲིན་ཁང་ཞེས་མིང་དུ་བསྒྱུར་ཏེ་ད་ལྟའི་ཆར་ཕྱིའི་སྐད་ཡིག་བཅོ་ལྔ་དང་རྒྱ་གར་ནང་གི་སྐད་རིགས་བཅུ་གཉིས་བཅས་ཁྱོན་སྐད་རིགས་ཉི་ཤུ་རྩ་བདུན་གྱི་ནང་རྒྱང་སྲིང་གནང་གི་ཡོད་པ་ཞིག་ཡིན་པ་རེད། ནོར་བུ་བསམ་འཕེལ་ལགས། རྒྱ་གར་སྤྱི་ཡོངས་རླུང་འཕྲིན་ཁང་གི་བོད་སྐད་ཀྱི་རླུང་འཕྲིན་ལས་རིམ་ཐོག་མ་དེ་ག་དུས་བཙུགས་པ་རེད།

ད་ལྟ་རྒྱ་གར་སྤྱི་ཡོངས་རླུང་འཕྲིན་ཁང་བོད་སྐད་སྡེ་ཚན་འདི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོ་ལ་ཡང་འགོ་བཙུགས་པ་དེ་ནས་ང་རང་ཞུགས་ཡ་དེ་ད་ད་ལོ་མང་པོའི་རྗེས་ལ་རེད་བ་ང་རང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་དྲུག་ཅུ་ཐམ་པའི་ལོ་ལ་ང་བོད་ནས་ད་རྒྱ་གར་མར་བཙན་བྱོལ་ལ་འབྱོར་བ་བྱས་རྗེས་ལ་སློབ་གྲྭ་ཕྱིན་ད་དེ་ནས་ལོ་མང་པོ་ཕྱིན་པའི་རྗེས་ལ་རེད་བ་ཡིན་ནའི་བོད་སྐད་སྡེ་ཚན་འདི་ལྔ་བཅུ་ང་དྲུག་ལོ་ནས་བྱས་མུ་མཐུད་ནས་ཡོད་པ་ཅིག་རེད།

སྤྱིར་བཏང་དེ་འདྲ་ཨིན་ཇི་གསར་འགྱུར་འདི་ད་ལྟ་རྒྱ་གར་གྱི་གནས་ཚུལ་དང་ཨ་ནི་རྒྱལ་སྤྱིའི་གནས་ཚུལ་དེ་འདྲ་མདོར་བསྡུས་ཡོད་རེད་ཡིན་ནའི་བོད་པ་ཚོས་དགའ་བོ་བྱེད་དགོས་པ་དེ་ག་རེ་ཟེར་ན་བོད་སྐད་རླུང་འཕྲིན་ཁང་འདིའི་ནང་གི་ལས་རིམ་ནང་ལ་ཡང་རྒྱལ་བ་རིན་པོ་ཆེ་གི་གསུང་དང་རྒྱལ་བ་རིན་པོ་ཆེ་གི་གསུང་ཆོས་གནང་བའི་གའི་གསུང་ཆོས་དེ་ཚོ་ཆ་ཚང་ཆ་ཚང་དེ་འདྲ་བཏང་ཡ་དང་དེ་ག་ནང་བཞིན་ད་བོད་ཀྱི་བླ་ཆེན་ཁག་གི་ད་བླ་ཆེན་ཁག་གི་ཞལ་འདོན་གསུང་པ་དེ་འདྲ་གི་གསུང་དེ་གས་བཏང་གི་ཡོད་རེད་དེ་ག་ནང་བཞིན་ཨ་ནི་དམིགས་བསལ་དེ་འདྲ་སྐྱབས་རྗེ་ངས་ད་ང་རང་ཆུང་དུས་ནས་དྲན་པ་དང་དེ་ནང་བཞིན་གང་དུ་ལས་ཀ་བྱེད་དུས་ད་དུང་མུ་མཐུད་ནས་ཡོད་པ་དེ་ལ་ཡང་སྐྱབས་རྗེ་ཡོངས་འཛིན་རྣམ་པ་གཉིས་ཀྱི་གསུང་དང། བདེ་སྨོན་དང་དེ་ཚོ་བཏང་གནང་གི་རེད་དེ་ཚོ་བཏང། ཨནི་དེ་མིན་པའི་གི་ཞལ་འདོན་གཞན་པ་དེ་འདྲ་མང་པོ་བཏང་གནང་གི་རེད། དེའི་ཐོག་ལ་ཡང་ད་བོད་བོད་གཞས་ཀྱི་ལས་རིམ་ཁག་ཅིག་བཏང་གི་ཡོད་རེད་བོད་གཞས་དེ་བཏང་གི་ཡོད་རེད་བྱས་ཙང་དེ་འདྲའི་ཐོག་ནས་བོད་པ་ཚོས་ད་ལྟ་སོ་སོའི་བོད་སྐད་རང་གི་ཐོག་ལ་ཡང་ཉན་ཡ་ཡོད་པ་དེ་ཡོད་ན་མེད་ན་ཅིག་ཆགས་བསྡད་ཡོད་དེ། ཨ་ནི་ད་ཡིན་ནའི་ལྔ་བཅུ་ང་དྲུག་ང་བདུན་དང་ད་དྲུག་ཅུ་རེ་གྲངས་ནས་བྱས་རྗེས་རྒྱ་གར་དང་རྒྱ་ནག་གི་འབྲེལ་བ་འདིའི་རྐྱེན་པས། ཡང་ཆབ་སྲིད་ཀྱི་ཐོག་ནས་གནས་ཚུལ་དེ་ཚོ་ལས་རིམ་ནང་རྒྱང་སྲིང་བྱེད་ཆོག་གི་ཡོད་ཡ་རེད་ཡོད་མ་རེད་ཨ་ནི་རྒྱ་གར་གཞུང་གིས་འདིའི་ཐོག་ལ་ཡང་ཚོད་འཛིན་ར་ཅིག་ག་རེ་ག་རེ་གནང་གི་ཡོད་རེད།
ཆབ་སྲིད་ཀྱི་གནས་ཚུལ་ཟེར་དུས་ད་དམིགས་བསལ་ད་རྒྱ་ནག་དང་བོད་འབྲེལ་བ་ཡོད་པ་འདི་འདྲའི་གི་གསར་འགྱུར་ད་ཡོད་མ་རེད་ཡིན་ནའི་རྒྱལ་སྤྱིའི་ནང་གི་གསར་འགྱུར་ད་དང་ནང་བཞིན་རྒྱ་གར་དང་འབྲེལ་བ་ཡོད་པའི་རྒྱལ་སྤྱིའི་གི་ད་གནས་ཚུལ་གསར་པ་ག་རེ་ག་རེ་ཡོད་པ་འདི་གི་ད་གཏང་གི་ཡོད་རེད་ལ།
སྐབས་དེ་ལ་ཡང་རྒྱ་གར་སྤྱི་ཡོངས་རླུང་འཕྲིན་ཁང་ལ་ཡང་སྐད་རིགས་གཞན་དག་ག་རེ་ག་རེ་ཡོད་རེད། སྡེ་ཚན་གཞན་པ་དེ་གས་ད་ད་དཔེར་ན་དམིགས་བསལ་རྒྱ་གར་གི་ཆབ་སྲིད་དང་འབྲེལ་བ་ཡོད་ཟུར་དུ་བྱས་ཆགས་གི་ཡོད་རེད Bangladesh དང་ཨ་ནི Burma ཡོད་རེད་པ་ད་ད་དེང་སང Myanmar ཟེར་གི་ཡོད་རེད Burma འབར་མའི་སྡེ་ཚན་དེ་ཡོད་རེད་རྒྱ་ནག་སྡེ་ཚན་འདི་ལ་སྐབས་དེ་དུས་རྒྱ་མི་ལས་ཀ་བྱེད་མཁན་མི་གཉིས་གསུམ་ཅིག་མ་གཏོགས་ཡོད་མ་རེད་ཨ་ནི་གཞན་པ་ཤི་རི་ལང་ཀ་དེ་དག་དེ་ཡང་རྒྱ་གར་དང་འབྲེལ་བ་ཆེན་པོ་ཡོད་ཙང་ཤི་རི་ལང་ཀའི་སྡེ་ཚན་དེ་ཡོད་རེད་ད་བོད་སྐད་དེ་ང་རང་ཚོ་དམིགས་བསལ་ད་ལ་དྭགས་དང་དམིགས་བསལ་མོན་རྟ་དབང་ནང་ལ་ཡ་དཔེ་མི་སྲིད་ཀྱི་ད All India Radio དེ་དཔེ་མི་སྲིད་ཀྱི་དགའ་བོ་བྱེད་ཀྱི་ཡོད་རེད་དམིགས་བསལ་ད་ལྟ་རྒྱལ་བ་རིན་པོ་ཆེ་གི་གསུང་ཆོས་དང་ཞལ་འདོན་དང་འདི་ག་བོད་གཞས་འདི་ག་ཡོད་པ་དེ་ཡིན་ཙང་མོན་རྟ་དབང་དང་ལ་དྭགས་དང་ད་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་མང་པོ་ཡོད་རེད་པ་དེ་ག་ཚང་མས་ཀྱི་སྐབས་དེ་དུས་རྒྱ་གར་སྤྱི་ཡོངས་རླུང་འཕྲིན་ཁང་དེ་གཅིག་པོའི་ནང་ལ་ཡ་བོད་སྐད་ཀྱི་གསར་འགྱུར་ཉན་ཡས་ཡོད་པ་དང་རྒྱལ་བ་རིན་པོ་ཆེ་གི་གསུང་ཐོས་ཡས་ཡོད་པའི་ཀྱི་བརྒྱུད་ལམ་དེ་གཅིག་པོ་འདྲ་བོ་ཅིག་ཆགས་ཡོད་རེད་ང་ཚོས་ད་ལས་རིམ་དེ་བཏང་པའི་སྐབས་ལ་ཡང་ཨ་ནི་གསན་མཁན་རྣམ་པ་ཚོས་ཐུགས་འདོད་ཡོད་པའི་གི་ཞལ་འདོན་རེད་ད་ག་ནང་བཞིན་བོད་གཞས་ག་རེ་ཡོད་ན་ང་ཚོ་བཏང་ཆོག་ཟེར་ཏེ་ང་ཚོ་དམིགས་བསལ་ལས་རིམ་ཞིག་ཡོད་འདི་ནང་ལ་ད་ལྟ་མོན་རྟ་དབང་དང་ལ་དྭགས་དང་འདི་བ་ནས་ཡི་གེ་ཞེ་དྲག་ཅིག་འབྱོར་གི་རེད་ཨ་ནི་ཁོང་ཚོ་གཙོ་བོ་འདི་ད་རྒྱལ་བ་རིན་པོ་ཆེ་གསུང་དང་སྐྱབས་རྗེ་རྣམ་གཉིས་གི་ཞལ་འདོན་དང་ད་ག་ནང་བཞིན་བླ་ཆེན་ཁག་གི་དེ་དུས་བདུད་འཇོམས་རིན་པོ་ཆེ་དང། ཨ་ནི་ས་སྐྱ་ཁྲི་འཛིན་རྣམ་པ་དང་ད་ག་ནང་བླ་ཆེན་ཁག་གི་དེ་ནས་གསུང་མང་པོ་ཡོད་རེད་དེ་ཞལ་འདོན་འདི་ག་ཚང་མ་བཏང་གནང་དགོས་རེད་ཆ་ཚང་ཆ་ཚང་བཏང་དགོས་རེད་འདིའི་ནང་ནས་ད་ལྟ་རྒྱལ་བ་རིན་པོ་ཆེ་གི་ད་གསུང་ཆོས་གནང་པ་དེ་ག་ལ་དཔེར་ན་དུས་འཁོར་དབང་ཆེན་སོགས་རེད་དང་ད་འདི་འདྲའི་སྐབས་ཀྱི་དུས་ཚོད་ཆ་ཚང་ཆ་ཚང་བྱས་བཏང་དགོས་པ་རེད་ད་འདི་ཡིན་དུས་སྐབས་དེ་དུས་ཕལ་ཆེར་བོད་ནང་ད་ཡིན་དང་ཡིན་རྒྱ་གར་ནང་ལ་ཡང་རྒྱལ་བ་རིན་པོ་ཆེ་གསུང་ཐོས་ཡས་ཀྱི་དེ་འདྲ་ཆ་ཚང་ཆ་ཚང་ཐོས་ཡས་ཡོད་པ་དང་ད་ནི་བླ་ཆེན་རྣམས་ཀྱི་གསུང་གི་ཞལ་འདོན་དེ་གས་གོ་ཡ་ཡོད་པ་དེ་བརྒྱུད་ལམ་འདི་གཅིག་པོ་ཡིན་ཙང། མི་རབས་ང་ཚོས་ད་མི་རབས་རྒན་པ་ཚོས་ཀྱི་ཧ་ཅང་གི་དགའ་བོ་བྱེད་ཡ་དང་དོ་སྣང་བྱེད་དགོས་ཡ་དེ་འདི་གཅིག་པོ་རེད་ད་འདི་ག་ཚང་གཅིག་ནས་བརྒྱུད་ལམ་འདི་གཅིག་པོ་མ་གཏོགས་མེད་དང་གདམ་ཀ་མེད་ཙང་རང་བཞིན་གྱི་དགའ་བོ་བྱེད་དགོས་ཡ་ཅིག་ཆགས་ཡོད་རེད་ལ། ཨ་ནི་བོད་ནང་ལོགས་ནས་ང་ཚོ་སྐབས་དེ་དུས་བོད་ནང་ཡོད་ཙང་ང་ཚོས་གསན་མཁན་མང་པོ་ཡོད་པ་ཧ་གོ་ཡོད་ཡིན་ནའི་རྣམ་པ་ཚོས་ཕྱི་ཕྱོགས་ལ་ཡ་དེ་དུས་བཞུགས་དུས་ཙམ་པ་ཁྱེད་རང་ཚོའི་རླུང་འཕྲིན་ལས་རིམ་དེ་ཚོ་བོད་ནང་ལོགས་གསན་མཁན་ཡོད་པ་དེ་འདྲའི་གནས་ཚུལ་མཁྱེན་ཡོད་པས་སྐབས་དེ་དུས། ད་བོད་སྐད་སྡེ་ཚན་དེ་འགོ་བཙུགས་བྱས་ཐོག་གཅིག་སྟོང་དགུ་བརྒྱ་ལྔ་བཅུ་དྲུག་ཅུ་བདུན་ཅུ་སྐབས་ལ་ཡང་ག་འདྲས་བྱུང་ཡོད་ན་ང་རང་ཤེས་མེད། ད་ང་ད་ལྟ་རྒྱ་གར་སྤྱི་ཡོངས་རླུང་འཕྲིན་ཁང་ལ་བོད་སྐད་སྡེ་ཚན་འདིའི་ནང་ལ་ཡང་ལས་ཀ་འདི་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་གྱ་ལྔ་དེ་འདྲ་བྱས་ནས་འགོ་ཚུགས་བྱས་ལོ་བཞི་ལྔ་བཅས་ལས་ཀ་བྱས་པ་རེད། འོ་དེ་དུས་ད་ལྟའི་དམིགས་བསལ་བོད་ནང་ལ་ཡང་ད་དེ་དུས་རྦད་དེ་གཅིག་སྟོང་དགུ་བརྒྱ་བདུན་ཅུ་བརྒྱད་ཅུ་སྐབས་དེ་བར་ལ་བོད་ཕྱི་ནང་གཉིས་ལ་འབྲེལ་བ་རྒྱུན་ནས་མེད་པ་ཅིག་དུས་སྐབས་ཅིག་རེད་བ་དེ་ཟེར་དུས་བོད་ནང་ལ་ཡང་ག་ཚོད་ཀྱིས་གསན་གྱི་ཡོད་དང་ག་འདྲ་ཡོད་པ་དེ་ཕལ་ཆེར་བཤད་ཡ་ཁག་པོ་རེ་ཆགས་འདུག་ལ་ག་རེ་ཟེར་ན་དྲུག་ཅུ་བདུན་ཅུ་བརྒྱད་ཅུའི་བར་དུ་བོད་བོད་ཕྱི་ནང་གཉིས་ཀྱི་ཕར་ཚུར་འབྲེལ་བ་དེ་གི་དཔེ་མི་སྲིད་ཀྱི་ཆད་བསྡད་ཡོད་ཙང་ཀ་ཕལ་ཆེར་ཤེས་རྟོགས་བྱེད་ཁག་པོ་ཅིག་རེད། ཡིན་ནའི་ད་དེ་རྒྱ་གར་ནང་ལ་ཡ་བཙན་བྱོལ་ནང་ལ་ཡ་སྤྱི་ཚོགས་ནང་ལ་ཡ་དེ་ཁྱབ་ཆེན་པོ་བྱས་ཏེ་ཚང་མས་ཉན་ཡང་དང་དེ་འདྲའི་གནས་ཚུལ་ཆགས་ཡོད་རེད། ཨ་ནི་ཁྱེད་རང་རྒྱ་གར་སྤྱི་ཡོངས་རླུང་འཕྲིན་ཁང་ལ་བཞུགས་དུས་ཙམ་པ་ད་ཁྱེད་རང་ངོས་ནས་ལས་རིམ་ག་ར་ག་ར་བཟོ་གནང་གི་ཡོད་ཨ་ནི་ཁྱེད་རང་ད་འདི་སྐབས་དེ་དུས་བཟོས་པའི་ལས་རིམ་ནང་ནས་དགའ་ཤོས་ར་ཅིག་ག་ར་ག་ར་ཡོད་གནང་བ།

འདི་འདྲའི་ཉམས་ཞིབ་ཀྱི་སྡེ་ཚན་ཅིག་ཡོད་རེད་རྒྱ་གར་རླུང་འཕྲིན་གྱི་སྡེ་ཚན་ཅིག་ཡོད་རེད་འདིའི་ནང་ལ་ཡ་ལས་བྱེད་མང་པོ་ཅིག་ཡོད་རེད། རྒན་པ་འདི་ཚོས་གི་ཟི་ཉན་རྗེས་མར་བོད་ཡིག་ནང་ལ་ཡིག་ཐོག་ལ་ཕབ་གི་རེད་ཡིག་ཐོག་ནང་ཕབ་པ་དེ་གས་ཨ་ནི་ང་ཚོ་ཡང་གཞོན་པ་ཁ་ཤས་ཅིག་ཡོད་འདི་ཚོས་དབྱིན་ཇིའི་ནང་ལ་ཕབ་བསྒྱུར་བྱས་ཨ་ནི་དེ་ཡང་རྒྱ་གར་གཞུང་ལ་ཡང་དུ་ཟེར་རྗེན་པོ་ཞུ་གི་རེད། འོ་འདི་ལས་ཀ་བྱས་པ་འདི་ང་རང་ལ་ཉམས་མྱོང་འདི་གིས་ཕན་ཐོགས་ཆེན་པོ་ཞིག་བྱུང་བསམ་གི་འདུག་ག་ཚོད་རྩ་བའི་ད་ལྷ་ས་རླུང་འཕྲིན་གྱི་ནང་དོན་འདི་ད་རྒྱ་ནག་གི་ཆབ་སྲིད་ཀྱི་དྲིལ་བསྒྲགས་རེད་དེ།

བྱས་ད་ཨ་ནི་རྒྱ་གར་ཁོ་རང་ཚོ་གི་ཆབ་སྲིད་ཐོག་ལ་ཡང་རྒྱ་གར་སྤྱི་ཡོངས་རླུང་འཕྲིན་ཁང་དེ་རྒྱ་གར་གཞུང་ནས་བཙུགས་གནང་པ་དེས་ས་མཚམས་ཁུལ་ལ་བོད་པ་མང་པོ་ཉན་མཁན་ཡོད་རེད་དམིགས་ཡུལ་ཤུགས་ཆེན་པོ་ཅིག་དང་ཕན་ཐོགས་ཤུགས་ཆེན་པོ་ཅིག་བྱུང་ཡོད་གི་རེད་བ། ལགས་རེད་ཆབ་སྲིད་ཀྱི་དགོས་མཁོ་ད་རྒྱ་གར་གི་ཡོད་དང་ཡོད་ཡིན་ནའི་ད་གལ་ཆེ་བའི་ད་ལ་དེའི་ཕན་ཐོགས་དེ། རྒྱ་གར་གཞུང་རང་ལ་ཡང་ཆབ་སྲིད་ཀྱི་ད་ཁེ་ཕན་དང་ཅིག་ག་རེ་བསྒྲུབས་ཡོད་ནའི་མེད་ནའི། ཡིན་ནའི་ད་རྒྱ་གར་ནང་ལ་མོན་རྟ་དབང་རེད་ལ་དྭགས་རེད་དེ་ནས་མར། འབྲས་ལྗོངས་དང་འབྲུག་དང་ཚང་མའི་ནང་ཧི་མ་ལ་ཡའི་རི་རྒྱུད་དེ་ནང་ལ་ཡང་བོད་སྐད་དེ་བོད་ཀྱི་ཆོས་དང་རིག་གཞུང་དང་བོད་སྐད་དེ་དར་ཁྱབ་ཆེ་བའི། ཡུལ་དེ་རྒྱ་ཆེན་པོ་ཞེ་པོ་ཅིག་ཡིན་ཙང་དེ་ཚོའི་ནང་ལ་ཡང་ཕལ་ཆེར་རྒྱ་གར་གཞུང་གི་ལུང་པ་དེ་ཚོ་དང་འབྲེལ་བ་དེ་ཁོ་རང་ཚོ་ཆབ་སྲིད་ཀྱི་ཐོག་ནས་འབྲེལ་བ་ཡོད་པ་ཅིག་རེད། དེ་འདྲ་གི་ཐོག་ནས་བོད་ཀྱི་སྐད་ཡིག་བརྒྱུད་ནས་ད་བོད་ཀྱི་གནས་ཚུལ་རེད་རྒྱ་གར་གྱི་གནས་ཚུལ་རེད་རྒྱལ་སྤྱིའི་གནས་ཚུལ་ཁྱབ་བསྒྲགས་བྱས་དེ་ཚོ་ནི་ཕལ་ཆེར་གནད་འགག་མང་པོ་ཅིག་ལ་ཡང་གཟིགས་བྱས་དེ་འདྲའི་ཐོག་མ་ཉིད་ནས། འདི་འདྲ་དགོངས་པ་བཞེས་མེད་འགྲོ་བསམ་གྱི་འདུག་ལ། འདི་དང་ཕྱོགས་མཚུངས་ང་ཚོའི་ལས་རིམ་འདི་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་གསན་པར་ཐུགས་རྗེ་ཆེ།